ད་རིང་བོད་རྒྱལ་ལོ་ཉིས་སྟོང་ཆིག་བརྒྱ་ལྔ་བཅུ་རབ་གནས་ཆུ་མོ་ཡོས་ཀྱི་ལོའི་བོད་ཟླ་དགུ་པ་དབྱུག་ཟླའི་ཚེས་པ་ཉི་ཤུ་གསུམ་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་སྤྱི་ཟླ་བཅུ་གཅིག་པའི་ཚེས་ལྔ་རེས་གཟའ་ཉི་མའི་གཏམ་གླེང་གི་ལེ་ཚན་འདི་འགོ་འཛུགས་ཞུ་གི་ཡོད་ཐེངས་འདིའི་གཏམ་གླེང་གི་ལེ་ཚན་ནང་ཨ་མི་རི་ཀའི་གྲོང་ཁྱེར་ནིའུ་ཡོག་དང་ནིའུ་ཇེར་སིའི་ས་གནས་བོད་ཀྱི་བུད་མེད་ལྷན་ཚོགས་ལ་འདས་པའི་ལོ་ཤས་རིང་དཀའ་ངལ་ཕྲན་བུ་བྱུང་ན་ཡང་ད་ཆ་ས་གནས་བོད་མི་རྣམས་ཆིག་སྒྲིལ་སྒོ་ནས་སྐབས་བཅོ་བརྒྱད་པའི་རྒྱུན་ལས་བཅུ་གཅིག་འོས་འདེམས་གནང་ཐུབ་པ་དེ་དང་དེའི་བརྒྱུད་རིམ་མ་འོངས་པར་ས་གནས་བོད་ཀྱི་བུད་མེད་ལྷན་ཚོགས་ཀྱི་བོད་དོན་འཐབ་རྩོད་ཀྱི་ལས་འགུལ་གཙོས་པའི་ཕྱག་ལས་ཁག་མདུན་སྐྱོད་གནང་ཕྱོགས་སོགས་ཀྱི་སྐོར་སྐབས་བཅོ་བརྒྱད་པའི་ཚོགས་གཙོ་སྒྲོལ་དཀར་ལྷ་མོ་ལགས་ཀྱི་ལྷན་དུ་ཞལ་པར་བརྒྱུད་ནས་འདྲི་ཞུས་པ་ཞིག་སྙན་སྒྲོན་ཞུ་གི་ཡིན། ཨ་མེ་རི་ཁའི་གྲོང་ཁྱེར་ནེའུ་ཡོག་དང་ནེའུ་ཇར་སིའི་ས་གནས་བོད་ཀྱི་བུད་མེད་ལྷན་ཚོགས་ཀྱི་ད་སྐབས་བཅོ་བརྒྱད་པའི་བུད་མེད་ལྷན་ཚོགས་ཀྱི་ཚོགས་གཙོ་སྒྲོལ་དཀར་ལྷ་མོ་ལགས་ལ་འཚམས་འདྲི་ཞུས་པ་དང་སྦྲགས་ཨ་ནེ་ཀུ་ཅི་ད་རེས་ད་གནས་ཚུལ་རགས་བསྡུས་སྒྲོན་ཞུས་པས་ན་སྐབས་གཅིག་རིང་ག་ང་ཚོ་དུས་ཚོད་སྐུ་ངལ་འདྲ་པོ་འཕྲད་ཡོད་རེད་ད། ཡིན་ནའི་ད་རེས་ཨ་ནེ་ཁྱེད་རང་ཚོ་དེ་འདྲའི་སའི་སྐབས་བཅོ་བརྒྱད་པའི་རྒྱུན་ལས་དེ་འདྲའི་སའི་འོས་འདེམས་གནང། དེ་འདྲའི་དཔེ་ཡག་པོ་བྱུང་པའི་སྐོར་ལ་གནས་ཚུལ་གོ་ཐོས་འདུག་ལ་ཨ་ནེ་མི་མང་པོ་གཅིག་གིས་དེ། བསྔགས་བརྗོད་མང་པོ་ཞུ་གི་འདུག

དེ་རེད་བདེན་པ་རེད་ང་རང་ཚོ་སྐབས་ལོ་ལྔ་ཙམ་རིང་ལ་བར་ཐོར་དཀའ་ངལ་ཆེ་ཆེ་ད་ལྟ་གཉིས་གང་ལ་འགྲོ། དེ་ནས་ང་ཚོ་གང་ལྟར་ཐ་མའི་ཐག་ཆོད་ལ་བཟུང་ནས་ཨ་རིའི་ཁྲིམས་དོན་ཐོག་ནས་ང་ཚོ་སྐབས་བཅོ་བརྒྱད་དེ་གཅིག་ལ་བདམས་ཐོན་བྱུང་བ་རེད། དེ་བདམས་ཐོན་བྱུང་ཡན་དེ་བོད་རང་ཚོ་ལ་ཡང་ཁྲིམས་ནས་ཕྱོགས་གཉིས་ཀ་ལོགས་ལ་ཡང་སོ་སོའི་འོས་མི་འདེམས་ཡག་གི་གོ་སྐབས་སྤྲད། གོང་དུ་འབོད་བྱས་ནས་གང་ལྟར་ང་ཚོས་བཅོ་བརྒྱད་སླེབས་དགོས་དེ་ཁྲིམས་དང་མི་མང་རང་གིས་ལ་འོས་འདེམས་བྱས་ནས་དེ་བཅོ་བརྒྱད་ཀྱི་སླེབས་བཞག་ཡོད། བྱས་ཙང། ད་གང་ལྟར་ང་ཚོའི་གི་དམིགས་ཡུལ་དེ་ང་ཚོ་འདི་ན་དགེ་ལས་མང་པོ་ཅིག་དངོས་གནས་སྒྲིག་སྲོལ་དང་དུ་བླངས་ནས་རྩ་བ་ཉིད་ནས་ཡོད་མ་རེད། ཚང་མ་ལོགས་ཀྱིས་མི་མང་གི་འོས་བླུགས་ཙང་ད་རིང་དེ་ལ་དཀའ་ངལ་རབ་དང་རིམ་པ་མང་པོ་འཕྲད། ཁོ་པ་ཅིག་ཁ་བྲལ་བས་ན་ང་ཚོ་བོད་མི་ནང་ལོགས་ལ་དཀའ་ངལ་ཤུགས་ཆེན་པོ་ཆགས་ཀྱི་འདུག་བསམ་བྱས་དོ་བདག་སུ་དང་ཡིན་ནའི་ད་ག་རང་ཡིན། ལོ་གཉིས་བྱེད་རྒྱུ་ཡོད།

བདམས་ཐོན་གནང་ཐུབ་པ་དེ་ཚོ་དངོས་གནས་ད་གཟི་བརྗིད་དང། དངོས་གནས་ཁོ་རང་རྣམ་པ་ཚོས་ཀྱི་དགོངས་པ་ཆེ་བཞེས་གནང་བྱས་དེ་འདྲས་སྐུ་ངལ་མང་པོ་ད་མི་ཚང་མ་ལ་ཡོད་རེད་དེ་ཡིན་ནའི་ད་སྤྱི་སེམས་འཁྱེར་བྱས་དེ་འདྲས་གནང་བ་དེ་ལ་དངོས་གནས་དཔེ་མ་སྲིད་ད་མི་ཚང་མས་བསྔགས་བརྗོད་ཞུ་གི་འདུག་ཨང་ལ་བྱས་ཙང་ད་ཀུ་ཅི་ཁྱེད་རང་གི་ཁྱེད་རང་ད་ཚོགས་གཙོ་ཡིན་པའི་ཆ་ནས་ད་འདི་སྣེ་ཁྲིད་གནང་མཁན་རེད་བ་ད་གཞན་པ་ཚོགས་གཞོན་དང་དྲུང་ཆེ་དང་འོ་འདི་ཚོ

ཆོས་རིག་འབྲེལ་མཐུད་པ། བསྟན་འཛིན་ཇོ་གར་ལགས། ད་ནང་བཞིན་རིག་གཞུང་ལ་གཉིས་བཞག་བཞག་ཡོད། འབྲེལ་མཐུད་པ་ལ་མི་མང་འབྲེལ་མཐུད་པ་ལ་དུམ་བུ་གཅིག་ཡོད་རེད། དེ་དགའ་ཕྱོགས་མ་ཡིན། ཨང། རིག་གཞུང་ལ་གཉིས་བཞག་བཞག་ཡོད་རེད། དེ་རིང་བོད་མ་ལ་དང། ཨ་ནི། གཅིག་གི་མེ་ཏོག་དབྱངས་ཅན་ལགས་ཡིན། ལུགས་འདུག་སོང། ཨ་ནི། རྩིས་པ་དེ་ང་ཚོ་ད་ལྟ། བདེ་ལེགས་དབྱངས་སྐྱིད་ལགས་བྱས་དངུལ་གཉེར་དེ་གཡུལ་རྒྱལ་ཕ་མ་ལ་ཟུར་དུ་ང་ཚོ་བཅུ་གཅིག་གིས་བགོ་བཤའ་བརྒྱབ་བཞག་ཡོད་ཟེར་བས། ལགས་སོ་ད་གཅིག་ད་ད་ལྟ་ཁྱེད་རང་གིས་ཁྱེད་རང་རྩིས་པའི་གི་ད་ས་གནས་བོད་ཀྱི་བུད་མེད་ལྷན་ཚོགས་ཀྱི་ད་རྒྱུན་ལས་རྣམ་པ་ཚང་མ་ལོ་ད་རེས་རྒྱུན་ལས་ལ་བདམས་པ་གཅིག་པོ་ཡིན་གྱི་མ་རེད་སྔོན་མ་ནས་ད་བོད་དོན་འཐབ་རྩོད་དང་ད་ཞི་བའི་ངོ་རྒོལ་ལས་འགུལ་ད་བར་ལ་མང་པོ་མཉམ་ཞུགས་གནང་མཁན་དེ་འདྲ་ཡིན་གྱི་རེད་ཡང་དེ་འདྲའི་སྐོར་ལ་མདོར་བསྡུས་ཤིག་གནང་རོགས་གནང་ད་དཔེར་ན་ཁྱེད་རང་རེད་ཆ་བཞག་པ་ན།

ཅིག་ང་ཚོ་བཙན་བྱོལ་ནང་ལ་ཡོད་དུས་ཙམ་པ། ང་ཚོས་མ་བྱས་ན་སུས་བྱེད་ལས་ཀྱིས་ང་རང་ལ་ཚོར་བ་ཤུགས་ཆེན་པོ་ཡོད། བྱས་ཙང་སོ་སོའི་ངོས་ནས་ད་ལྟ་བར་དུ་ཞབས་ཕྱི་ཞུས་ཡོད། ད་ནང་བཞིན་གྱི་ང་ཚོའི་གི་རྒྱུན་ལས་ནང་ལོ། ཁ་ཅིག་དཔེ་ཆ་ཟེར་ན་ང་ཚོ་ཚོགས་གཞོན་འདྲ་བོ་ཡིན་པ་ཡིན་ནའི་མངའ་རིས་ལ་ཕྱིན་མྱོང་རེད། ང་ཚོ་བོད་ཁྱིམ་སློབ་གྲྭ་གི། ཊི་སི་ཝི་གི་ཡོད་རེད་པ། དེར་ཕྱིན་མྱོང་ཡོད་རེད། ད་ནང་བཞིན་གྱི་ང་ཚོའི་གི་དྲུང་ཆེ་ཡིན་པ་ཡིན་ནའི། ཆུ་བཞི་སྒང་དྲུག་ལ་དེ་ནས་ཞུས་དེ་རེད། ད་ནང་བཞིན་ད་ལྟ། མོ་རང་དམག་མི་ནང་ལ་ཡོད་རེད། འོ་ལགས་སོ། དེ་ནས་མ་བྱེད་ཅེས་ཨ་ནེ་ད་ལྟ་ང་ཚོ་གི་མི་མང་འབྲེལ་མཐུད་པ་ཡིན་པ་ཡིན་ནའི་ཕན་ཡོན་དབུ་མའི་ལམ་ལ་ཕྱིན་མྱོང་ཤག་ད་ནང་བཞིན་བལ་ལ་ཁུ་བོས་ཚོགས་པའི་ནང་ལ་ལས་ཀ་བྱས་ཤག། དེ་ནང་བཞིན་གྱི་ད་ལྟ་ང་ཚོ་རྩིས་པ། རྩིས་པ་དེ་ཡིན་ནའི་ད་ང་ཚོ་ཆུ་བཞི་སྒང་དྲུག་གི་རྒྱུན་ལས་རེད་ལ་ད་ནང་བཞིན་ལི་ཐང་སྐྱིད་སྡུག་གི་རྒྱུན་ལས་ཅིག་གང་ལྟར་ང་ཚོ་དེ་ནང་ལ་སྙིང་ལྕགས་ལས་དེ་ཡོད། ཅིག་གི་མམ་ཅག་རྒྱུན་དུ་སྤྱི་ཚོགས་ནང་ལ་ཞབས་ཕྱི་ཞུ་མཁན་ཡོད་ལ། མཁན་དང་པོ། དཀའ་ངལ་མང་པོ་ཆགས་པ་བརྒྱུད་ནས་ད་ང་ཚོ་དེ་འདྲ་སེ་འགྲོ་ན་ག་འདྲ་ཡོང་གི་མིན་འདུག། ཨ་ནི་ཕྱིན་མྱོང་དང་མ་མྱོང་ལ་མ་ལྟོས་པར་དངོས་གནས་དྲང་བདེན་ཐོག་ལ་གོམ་པ་རྒྱག་ཐུབ་ཀྱི་ཡོད་སེ་བྱས་ད་ང་ཚོ་དེ་ལ་ནམ་རྒྱུན་སྤྱི་ཚོགས་ནང་ལ་ཞབས་ཕྱི་ཞུས་མ་མྱོང་ཀྱང་དེ་རིང་དེ་ལ་ད་ང་ཚོ་དགོས་པའི་དབང་གིས་བྱེད་ཀྱི་ཡིན་སེ།

ཚོར་བ་འདི་ལངས་ཤག་དགོངས་དག་བྱས། གནས་ཚུལ་མ་འོངས་པ་ང་ཚོའི་གི་འཆར་གཞི་འདི། གང་ཡིན་ཟེར་ན། ང་ཚོ་བཅོ་བརྒྱད་ཀྱི་ཚོགས་འདུ་དང་པོ་འཚོགས་རེད། ལགས་སོ། འགོ་ཚུགས་ཙམ་པ་ང་ཚོའི་གི་ལབ་ས་ང་ཚོའི་གི་དངོས་གནས་གོམས་གཤིས་བཟང་པོ་ག་རེ་ཟེར་ན། ང་ཚོའི་གི་ནང་ལོགས་ལ་དབྱེ་བ་སུ་གཅིག་མེད། ད་དེ་ལ་འགྲོ་ཡ་ཡིན་དེ་ལ་འགྲོ་ཡ་མེད་ལས་འབྱོར་ར་ཕེ་ཆེན་ས། ཕེ་ཆུང་ཆུང་བཞག་ཡོད་ན་ང་ཚོ་འགྲོན་ཤོག་གླེགས་ཡོད་ན། ནམ་རྒྱུན་ནང་བཞིན་རྒྱུན་དུ་ང་ཚོ་གཅིག་སྤྱི་ཚོགས་ནང་ལ་ད།

ཚང་མས་ཀྱི་འོས་འཕེན་ནས་འོས་ཐོབ་ནས་སྲིད་སྐྱོང་རེད་པ། ལགས་རེད། ཡིན་དུས་ཙམ་པ་དེ་འདྲའི་ཅིག་གི་ངོ་བོ་དང་པོ་དེ། ད་ང་ཚོ་འདས་ཟིན་པའི་ལོ་རྒྱུས་ནང་འགྲོ་བ་ཡིན་ན་ང་ཚོ་དེ་འདྲའི་ལ། སྐྱོན་བྱུང་ཤག་བསམ་ཡག་ང་མ་ནས་དེ་འདྲའི་བུ་མོ་ཅིག་ཡིན་དེ་དུས་ཙམ་པ་ང་རང་དེ་འདྲའི་མཐོང་དུས་ང་ཚོ་སྐབས་བཅོ་བརྒྱད་ཀྱི་དེ་འདྲའི་ཡིན། དེ་མ་ཟད་དམིགས་བསལ་གྱི་ད་ང་ཚོ་གཙོ་བོ་དེ་ག་རེ་ལབ་ན། འཐབ་རྩོད། བོད་ཀྱི་བདེན་མཐའ་གསལ་ཡག།

དགྲ་བོ་རྒྱ་ནག་རང་ཡིན་པ་དེ་ང་ཚོས་ངོས་ཟིན་པ་ཐོག་ནས་ང་ཚོས་ལས་འགུལ་ག་ཚོད་སྤེལ་ཐུབ་ན་སྤེལ་ད་ག་ནང་བཞིན་སྤེལ་མཁན་ཡོད་པ་ལ་སོ་སོ་མཉམ་ཞུགས་བྱེད་ཀྱི་ཡིན། ད་ང་ཚོའི་གི་དམིགས་ཡུལ་གཙོ་བོ་གཅིག་དེ་རང་ཡིན་དེ་ཞུ་ཡ་ཡིན་ད་ག་ནང་བཞིན་གི་ཨ་ནི་ཟུ་ལ་ད་ང་ཚོ་དམ་ཆོས་ང་ཚོ་དཔལ་འབྱོར་ཡོད་མ་རེད་ཚང་མས་མཁྱེན་གསལ་རེད་ཨ་དཔལ་འབྱོར་ཡོད་མ་རེད་དཔལ་འབྱོར་མེད་དུས་ཙམ་པ་ང་ཚོ་ད་ཞལ་འདེབས་སློང་ས་ནས་ཞལ་འདེབས་སློང་ཨ་ནི་ད་ག་ནང་བཞིན་གི་ད་ད་ལྟ་ཡོང་རྒྱུ་གི་ང་ཚོ Christmas Bazaar དེ་ང་ཚོ་གི་ད་དཔལ་འབྱོར་འདུ་རུབ་ཡོད་ན་མེད་ན་གཅིག་རེད། འདི་ལ་བརྟེན་བྱས་ང་ཚོ་དཔལ་འབྱོར་ག་རེ་རག་པ་ནས་མ་འོངས་པ་ང་ཚོ་བུད་མེད་རང་ལ་ཡ། ཅིག་ང་ཚོ་བུད་མེད་སོང་ཙང་བུད་མེད་ཀྱིས་བུད་མེད་ལ་རྒྱབ་སྐྱོར་བྱེད་ཡ་དེ་གལ་ཆེན་པོ་རེད་པ། དེ་འདྲ་ཡིན་དུས་ཙམ་པ་ཡང་གནས་སྟངས་ག་འདྲའི་ཅིག་ལ་ང་ཚོ་རྒྱབ་སྐྱོར་བྱེད་ཐུབ་ཀྱི་འདུག་པས། དཔལ་འབྱོར་བལྟས་བྱས་དཔལ་འབྱོར་གྱི་ངོས་ནས་ཡང་ང་ཚོ་ག་འདྲའི་བྱེད་ཐུབ་ཀྱི་འདུག་དེ་རིམ་པས་ང་ཚོ་ད། དཔལ་འབྱོར་ལ་བལྟས་འཆར་གཞི་འདིང་གི་ཡིན། ཡིན་ནའི་སེམས་པའི་ནང་ལ་ང་ཚོ་ཁ་སང་གྲོས་གཞིའི་ནང་ལ་རང་རང་ཡོད། མ་འོངས་པ་ང་ཚོ་དཔལ་འབྱོར་བྱུང་ན། ང་ཚོ་དངོས་གནས་བུད་མེད། Single Mom། ཡོད་རེད་པ། ཨ་མ་གཅིག་པོ་ཡིན་རྒྱུ་དང། ད་དཀའ་ངལ་ཆེ་ཆུང་རབ་དང་རིམ་པ་ཡོད་རེད་ཕྱི་རྒྱལ་ཡིན་པའི་ནས། དེ་འདྲའི་ནང་ང་ཚོ་ག་འདྲའི་རོགས་པ་བྱེད་ཐུབ་ཀྱི་འདུག་བས། ད་དེ་འདྲའི་རང་ལ་ཨ་ད་ག་ནང་བཞིན་ང་ཚོ་བུད་མེད་ཟབ་སྦྱོང་བྱེད་ཡ་ལ། གང་ལྟར་དཔལ་འབྱོར་མེད་པ་ཡིན་ན་གང་ཡང་བྱེད་ཐུབ་མི་འདུག། སོང་ཙང་ད་རིང་གི།

ནས་རེད་བ།
དེ་དག་རྣམ་པ་ཚང་མས་ཀྱིས་ང་ཚོ་ལ་རྒྱབ་སྐྱོར་གནང་བ་ཡིན་ན་ང་ཚོ་ཡིན་ནའི་དངོས་གནས་བོད་ཀྱི་བུད་མེད་དེ་བྱས་ན་བྱེད་ཡས་འདུག་བ་བསམ་ཡས་ཀྱི་སྟོན་ཡས་སྟོན་ཡས་དང་སོ་སོ་ནུས་པ་གང་ཡོད། དངོས་གནས་ད་རིང་སྐབས་བཅོ་བརྒྱད་དེ་ལ་ཕུལ་ཡས་ཀྱི་ང་ཚོས་འབད་བརྩོན་བྱེད་ཀྱི་ཡིན་ལབ་ནས་ཆོད་སེམས་བརྟན་པོ་ཡོད། ང་ཚོ་དཀྱིལ་ལ་གཙོ་བོ་གཅིག་ག་རེ་ཡོད་ཟེར་ན་ཡག་ཤོས་གཅིག་ལ། ཆོལ་ཁ་དབྱེར་མེད་ཨ་ནི་ཆོས་དབྱེར་མེད་དེ་ཡིན་དེ་མི་མང་ཚང་མས་མཁྱེན་དགོས་འདུག་དེ་ཞུ་ཡ་ཡིན། ཨ་ནི་ལགས་ལགས་སོ་ཐུགས་རྗེ་གནང་འདི་ཅི་ཀ་ནང་ལོགས་ནང་ད་ཀུ་ཅི་ནམ་རྒྱུན་ནས་ད་བུད་མེད་ལྷན་ཚོགས་ཀྱི་ད་ད་དཔལ་འབྱོར་འདུ་འགོད་ད་ཡིན་དང་ཡིན་ཨ་ཡང་འདི་ནང་བཞིན་སྤུ་གུ་ཚོ་ལ་ད་ང་རང་ཚོའི་བོད་པའི་སྤུ་གུ་ཚོ་ལ་བོད་ཀྱི་སྐད་ཡིག་དང་དེ་འབྲེལ་གྱི་སློབ་སྦྱོང་གནང་ཡག་ད་ད་བོད་ཀྱི་གཟའ་མཇུག་སློབ་གྲྭ་དེ་པ་ལ་མཐུན་འགྱུར་རོགས་རམ་དེ་འདྲས་གནང་གི་འདུག་ག་ལགས་འོང་དེ་འདྲའི་སྐོར་ལ་ཡང་རྣམ་པ་ཚོའི་འཆར་གཞི་འདྲ་པོ་ཅིག་ག་རེ་ག་འདྲ་ཡོད་ན་ཞུ་ཡ་ཡིན་པས། ལགས་སོ། ད་ནི་དེ་འདིར་བཞག་ང་ཚོ་ད་ལྟ་སྤྱི་དོན་ང་ཚོ་ཁ་སང་གྲོས་གཞི་དང་པོ་དེ་ལ་གྲོས་གཞི་དེ་ནང་ལ་དེ་གའི་ཆ་ཚང་ཞིག་ཡོད། ད་ནི་ཅིག་མ་འོངས་པ་གསར་བརྩོན་བྱེད་ཡ་ལ་ཡིན་ནའི་ད་གིན་གོང་ལ་ཞུས་པ་ན་ད་ལྟ་འགྲོ་བའི་ང་ཚོ་དངོས་བུད་མེད་ལྷན་ཚོགས་དངོས་མཱི་ནེས་ལ་ཡིན། ལ་རི་བ་ལ་ཐུག་པ་མེད།

ད་ལྟ་ད་ལྟ་གྲོགས་ལྷམ་ལགས་ཀྱིས་མང་པོ་ཞིག་གསུངས་སོང་ག་རེ་ཟེར་བའི་གྲོས་ཆོད་རྣམ་པ་ཚོའི་ལྷན་ཚོགས་ཅིག་ཚོགས་གནང་ཡོད་ཟེར་བ་རྒྱུན་ལས་རྣམ་པ་ཚོ་ཚོགས་བྱས་ཡིན་ས་རེད་བལ་ལ་དེ་གྲོས་ཆོད་མང་པོ་ཞིག་བཞག་གནང་བྱས་ཨ་ནི་དང་གཞི་གསུངས་བྱས་དགོངས་པ་བདུན་འབོད་གནང་གིས་གསུངས་སོང་ཨ་གྲོས་ཆོད་ལྟེ་བ་ད་ད་ཅིག་ད་གཞན་པ་དེ་ཚོ་ད་མ་འོངས་པ་ལ་ག་རེ་གནང་གི་མེད་དེ་ཚོ་རེད་འདུག་ག་དེ་མིན་པའི་ད་གྲོས་ཆོད་གཞན་པ་ག་རེ་ག་རེ་ཡོད་ན་དེ་ཡང་མི་མང་ཚོས་མཁྱེན་དགོས་ཡོད་དེ་ག་རེ་ཞིག་འདུག་ལགས།
ང་ཚོ་ཡི་གྲོས་ཆོད་ག་རེ་བཞག་ཡོད་ཟེར་ན། དུས་ཆེ་ཤོས་ཀྱི་ང་ཚོ་ག་རེ་ལབ་ན། གང་ལྟར་འདས་ཟིན་པའི་རྙོག་གྲ་རེད། སོང་ཙང་ད་ཁ་སང་དབུས་དེ་ལ་ཐད་གང་ལྟར། གང་ལྟར་ཕར་ཚུར་ཚང་མ་གཙང་མ་བཟོས་ཚར་བའི་རྗེས་ལ་ང་ཚོའི་གི་སྐབས་བཅུ་བདུན་གི་ག་རེ་ཡིན་པ་ཡིན་ནའི་ང་ཚོ་ལ་དཀའ་ངལ་འབྲེལ་བ་མེད། ནི་ང་ཚོ་ལ་འགན་མེད། ང་ཚོ་ལ་དབུས་ལ་སྤྲེལ་རོ་ཆགས་རི་སྤྲེལ་རོ་བྱིས་ལགས་རེད། ལགས་སོ། རྒྱུ་མཚན་གང་ཡིན་ཟེར་ན་ང་ཚོ་འདས་ཟིན་པའི་རྨ་ཁ་ལ་ག་ཚོད་བྲུས་ནའི་རྨ་ཆེ་རུ་འགྲོ་གི་རེད་མ་གཏོགས་ཡག་རུ་འགྲོ་གི་རེད་བསམ་མྱོང་མེད། ལགས་སོ། བྱས་ཙང་ང་ཚོའི་རྒྱུན་ལས་ནང་ལོགས་ལས། གྲོས་ཆོད་གལ་ཆེ་ཤོས་དེ་ག་རེ་ཡིན་ཟེར་ན། འདས་ཟིན་པའི་ཚང་མ་ཚར་ཚར་རེད་ང་ཚོའི་དབུས་ལའི་ཞུས་ཚར་རེད་མི་དམངས་ལའི་ཞུས་ཚར་རེད། ད་སྐབས་བཅོ་བརྒྱད་ལ་རང། མདུན་སྐྱོད་བྱས་བྱས་མ་འོངས་པ་ང་ཚོ་ལས་འགུལ་ག་རེ་སྤེལ་གྱི་ཡོད་ལས་གཞི་ག་རེ་ག་རེ་བཀོད་ཕྱིན་ན་ཡག་པོ་འདུག་ཁྱེད་ད་ལྟ་དཔལ་འབྱོར་ཡོད་མ་རེད་དཔལ་འབྱོར་ཡོད་ན་ང་ཚོ་ག་རེ་བྱེད་ཀྱི་ཡིན་སླེབས་ན་ག་རེ་བྱེད་ཀྱི་འདི་རང་མ་གཏོགས་འདས་ཟིན་པའི་ལོ་རྒྱུས་དེ་ལ་གང་ཅི་བཤད་ཆོག་གི་མེད། ང་ཚོ་རྒྱུན་ལས་ནང་ལོགས་ལ་ལྟ་ཚུལ་ནང། འདིའི་དཀའ་ངལ་དེ་ཡར་ཁྱེར་ཡོང་ན་རང་བཞིན་གྱིས་རྒྱུན་ལས་དཀའ་ངལ་དེ་དམངས་ཀྱི་དཀའ་ངལ་ཆགས་འགྲོ་གི་རེད་བ། ལགས་རེད།
བྱས་ཙང་ང་ཚོས་ཀྱི་འདི་ནང་ལོགས་ལས། དམངས་ལས་རེ་བ་རྒྱབ་ཡོད། འདས་ཟིན་པའི་སྐད་ཆ་དེ་འདས་ཟིན་པ་ད་ཆགས་སོང། ལགས་རེད་བ། གང་ལྟར་ང་ཚོ་ནང་པོས་ཁ་དེ། སྨྲ་སྟེ་ཕ་ཡི། ང་ཚོ་རང་གིས་སེལ་ཐུབ་ཡོད་མ་རེད། རང་ད། ཁྲིམས་ཐོག་ནས་ཡིན་པ་ཡིན་ནའི་འདྲ་ག་རེ་བྱེད་པ་ཡིན་ནའི་ང་ཚོ་དཀའ་ངལ་འདི་སེལ་བ་རེད། དཀའ་ངལ་སེལ་བ་དེ་ལ་དགའ་ཚོར་སྐྱེས། དཀའ་ཚེགས་སེལ་བ་དེ་ལ་ང་ཚོ་རྒྱལ་ཁ་ཡིན་བསམ་བྱས་ད་གང་ལྟར། བཅུ་བདུན་གཉིས་ཆགས་ཡོད་རེད། དཀའ་ངལ་གཙོ་བོ་གཅིག་དེ་ནས་བྱུང་ཡོད་རེད་བ། ལགས་རེད། བཅུ་བདུན་གཉིས་ལ་སོ་སོ་ཕྱོགས་ཡོད་རྒྱབ་སྐྱོར་བྱེད་མཁན་ཡོད་རེད་སོ་སོ་བདེན་པའི་ཐོག་ནས་གཉིས་ཆ་ལ་སོ་སོ་རྒྱབ་སྐྱོར་བྱེད་ཡོད་རེད་བ། ལགས་རེད། ཡིན་པ་ཡིན་ནའི། དབུས་དེ་ནས་སོང་བྱས་ཨ་ནི་ང་ཚོ་བཅུ་བདུན་སྐད་ཆ་མེད།

གཅིག་བྱས་ཡ་ལ། བཅུ་བདུན་དེ་མར་བཞག་མ་ཐུབ་ན་ང་ཚོ་བཅོ་བརྒྱད་འགྲོ་སྐོར་ཐུབ་ཀྱི་མི་འདུག་རྒྱུན་ལས་ནང་ལས་ལས་འགྲོ་ཐུབ་ཀྱི་མ་རེད་དེ་ཚང་མའི་མཁྱེན་གསལ་རེད་བ། ལགས་རེད། དེ་འདྲ་སོང་ཙང་ང་ཚོའི་གྲོས་ཆོད་གལ་ཆེ་ཤོས་དེ་འདི་བྱས། གཉིས་པ་འདི། གཅིག་སྒྲིལ་གྱིས་གཅིག་སྒྲིལ་བྱས་ཡ་ལ་ང་ཚོ་གཅིག་སྒྲིལ་བྱེད་ཡིན་ལབ་ན་འགྲིག་གི་ཡོད་མ་རེད། ད་ཐེངས་ཀྱི་གོང་ལ་ཞུས་པ་ནང་བཞིན་ང་ཚོ་སུས་བུད་མེད་ལྷན་ཚོགས་ལ་སུས་འོས་ཤོག་བཏང་བ་ཡིན་ན་ང་ཚོ་བོད་པ།

འཇོན་རྩོད་དཔའ་རྩོད་གྲགས་རྩོད་ཡིན་ན་ནུས་པ་ལྡན་ཞིང་བྱེད་ཡག་གི་འདོད་པ་ཡོད་དེ། མི་དམངས་ཀྱིས་དེ་ནང་བཞིན་གྱི་རྒྱབ་སྐྱོར་གནང་རོགས་གནང། ང་ཚོས་བྱེད་ཀྱི་མ་རེད་སྔོན་མ་ཁྱེད་རང་ཚོ་འདྲས་བྱས་སོང་ལབ་ན་འགྲིག་གི་མི་འདུག་འདི་ཞུ་ཡག་ཡིན། རྒྱུ་མཚན་གང་ཡིན་ཟེར་ན་ད་ང་ཚོ་གཅིག་བྱེད་དགོས་བསམ་ནའི་མི་དམངས་རྒྱབ་སྐྱོར་མེད་ན་ང་ཚོ་གའི་གའི་བྱེད་ཡག་ཡོད་མ་རེད། སྒོར་མོ་ལྔ་བཅུ་སླེབས་ནའི་བུད་མེད་ལྷན་ཚོགས་ཀྱི་རེད་སྒོར་མོ་གཅིག་གྱོང་ནའི་བུད་མེད་ལྷན་ཚོགས་ཀྱི་རེད། རེད་རེད། དེ་ཡིན་པས་ང་ཚོའི་གིས་གཅིག་དངོས་གནས་གང་ལ་དང་དངོས་གནས་མི་མང་པོ་གཅིག་གིས་སོ་སོ་ནང་ལ་སྐྱེ་དམན་ཡོད་རེད་ཕྲུ་གུ་ཡོད་རེད་བ། དེ་ནས་ད་ལྟའི་དུས་ཚོད་ལ་སྤྱི་པ་ལས་ཀ་བྱེད་ནས་ཁ་ཆེམས་རག་ཡོད་མ་རེད་རྒྱུ་མཚན་ཟེར་ན། སྐྱག་སྨྱུག་འདྲ་ཡོད་རེད་དཀའ་ངལ་ཡོད་རེད་དུས་ཚོད་གཏང་དགོས་རེད་དངོས་གནས་རེད་བ། དེའི་ཚེ་ན་འཐུས་ཤོར་འགྲོ་གི་ཡོད་ཙང་གཏང་གི་ཡོད་མ་རེད་བ། ཡིན་པས་ནས་ང་ཚོ་འགྲོ་ཡིན་ན་དེ་གའི་ཆ་ཚང་ཞིག་བློས་བཏང་བྱས་བྱས། ཕྲུ་གུ་ལོ་གཉིས་ཡིན་རྒྱུ་ཅིག་ཡོད་ནས་ངས་ཡིས་བློས་བཏང་བྱས་བྱས་སླེབས་ཡིན།
བྱས་ཙང་བློས་བཏང་བྱེད་མཁན་དེ་ལ་རྒྱབ་སྐྱོར་བྱས་ཏེ་མི་མང་གིས།

ཡིན་པས་ནི་ང་ཚོ་དངོས་གནས་ཆོས་དང་རིག་གཞུང་ང་ཚོའི་བོད་པའི་ངོ་བོ་ཉར་ཡ་དེ་རྩ་ཆེ་ཤོས་ཡིན་པ་ང་ཚོ་ཚང་མས་ཀྱིས་ངོས་འཛིན་ཐུབ་པ་ཐོག་ནས་མ་འོངས་པར་ལས་འགུལ་སྤེལ་གྱི་ཡིན། ཡིན་ནས་ད་ང་ཚོ་ད་ལྟ་དཔལ་འབྱོར་མེད་ཙང་དཀའ་ལས་འདུག་དཔལ་འབྱོར་རག་ཚར་བའི་རྗེས་ལ་ང་ཚོས་རིམ་པས་ནི་དེ་ནས་མར་འཆར་གཞི་དང་ལྡན་པའི་ཐོག་ནས་ལས་གྲྭ་སྤེལ་གྱི་ཡིན་ཟེར་བ་འདི་ཞུ་ཡ་ཡིན།
ལགས་ལགས་སོ་ལགས་ལགས་སོ་ཨ་ནི་ད་ཡང་དེ་ནས་ད་རྒྱུན་ད་ད་བུད་མེད་ལྷན་ཚོགས་སྐོར་ལ་མེད་བྱས་ཁྱེད་རང་ད་དེ་འདྲས་ད་ད་བཀའ་མོལ་གནང་ད་ད་ཅི་ད་མི་ད་སོ་སོའི་གི་དགའ་བའི་ཅིག་མང་པོ་ཞེ་པོ་ཅིག་བློས་བཏང་བྱས་བྱས་ས་གནས་བུད་མེད་ལྷན་ཚོགས་ཀྱི་ཚོགས་གཙོའི་ཐུགས་འགན་བཞེས་པ་སོང་ཙང་མི་མང་གི་འོས་བླུགས་པ་ནང་བཞིན་ཡང་ཁ་ཤས་ཡང་དགོངས་པ་ཞུ་དེ་འདྲས་བྱུང་ཡོད་པ་ད་ང་ཚོ་ནམ་རྒྱུན་མཁྱེན་མཁྱེན་གྱི་པ་རེད་དེ་འདྲས་མ་གནང་བྱས་ཁྱེད་རང་གི་རྒྱག་ར། ཐུགས་འགན་དེ་བཞེས་པ་སོང་ཙང། དེ་ཟེར་དུས་ཙ་ན་ཁྱེད་རང་སྔོན་ནས་རྩ་བའི་འཚར་ལོངས་བྱུང་དུས་ཙ་ན་གཅིག་བྱས་ན་ཕ་མ་བཟང་པོ་དང་དེ་ནང་བཞིན་སློབ་གྲྭ་ཕེབས་ས་དེ། སློབ་གསོ་ཡག་པོ་ཐེབས་ས། གནང་མཁན་ཅིག་རྩ་ལ་ཕེབས་ཡོད་ས་རེད་བྱས་ཙང་ཡང་ཁྱེད་རང་གི་རྒྱབ་ལྗོངས་ལོ་རྒྱུས་སྐོར་ལ་མདོར་བསྡུས་ཅིག་བཀའ་གནང་རོགས་གནང་ཞུ་ཡིན་པས།

བྱ་བ་འགྲོ་ནས་ཅིག། བོད་ཡིག་དང་ཨིན་ཇི་དང་ག་རེ་ཡིན་པའི་ནས་སོ་སོ་རྒྱན་ཁྱབ་ཐོན་པ་ཅིག་ཆགས་བསྡད་ཡོད།
ལགས་སོ།
ཨ་ནི། སྤྱི་ཚོགས་ལ་ཡང་ཞབས་ཕྱི་ཞུ་ཡ་ལ་ཚེ་སོ་སོའི་ངོས་ནས་སྤོབས་པ་དང་ཅིག་བྱས་ནས་ལས་སླ་བོ་འདུག་ཡིན་པའི་ནས་ང། ཨ་རི་ལ་གཙོ་བོ་སླེབས་དགོས་ཡ་འདི། དངོས་གནས། བོད་ལ་ཕ་མ་ཐུག་ཡ་ཆེད་དུ་སླེབས་ཡིན། ལགས་སོ། གཙོ་བོ་ཅིག་ག་ཅི་གནང་ན།

རང་ལུས་མེ་བསྲེགས་བཏང་མཁན་ཚང་མ་གཞོན་སྐྱེས་རེད། ལགས་རེད། ཞུས་ཙང། དེ་ནང་བཞིན་གྱི་ཁོང་ཚོ་དངོས་གནས་ཁོ་ར་དེ་འདྲས་ཀྱི་བློ་ཁོག་དང་སྤོབས་པ་ཐོག་ནས་སོ་སོ་རྒྱལ་ཁབ་མི་རིགས་ཆེད་དུ་ང་ཚོ་བཙན་བྱོལ་ལུང་པ་ལ་ད་ལོ་ནང་བཞིན་དམིགས་བསལ་གྱི་ཕྱི་རྒྱལ་ལུང་པ་ལ་མཉམ་འབྲེལ་རྒྱལ་ཚོགས་མདུན་ཁ་ལ་བསྡད་མཁན་ཅིག་གི་ང་ཚོ་སོ་སོ་དེ་འདྲ་ཅིག་ལ་འཚོ་བསྡད་ན་འགྲིག་གི་མི་འདུག་སོ་སོ་ལྟོ་གོས་ལྕོག་པོ་གཅིག་དང་སོ་སོར་བློན་ཡང་ཅིག་མཛད་ན་འགྲིག་ས་མ་རེད་བསམ་ནས་ང་ལ་ཚོར་བ་རྣོན་པོ་སྤེལ་ཡོད། ལགས་སོ། བྱས་ཙང་ག་དུས་ཡིན་ན་ང་སྙེ་མང་འགྲོ་བ་ཡིན་པ་ཡིན་ན་ང་གང་ཟག་ག་འདྲས་ཅིག་ཡིན་ལབ་ན། ང་ཚོ་ལས་ཀ་ནས་ཉི་མ་བརྒྱད་ཅིག་ས་འདི་ཡོད་རེད་ག་ལ་བ་རེད། ཉིན་དགོང་ཡོད་རེད་བ།
ལགས་རེད། འདི་འདྲ་བ་ཡིན་ན་སོ་སོ་ས་ཆའི་སྐད་འབོད་ལས་འགུལ་ལས་འགུལ་ག་འདྲས་ཅིག་ནས་བོད་ཀྱི་འཐབ་རྩོད་དེ་དག་ཡིན་པ་ཡིན་ན་དེའི་ཆེད་དུ་བེད་སྤྱོད་བཏང་ནས་བཞག་བཞག་མཁན་ཅིག་ཡིན།
འོང་ལགས་སོ།
དངོས་གནས་ཁོ་ར་གང་ནང་བཞིན་གྱི་སོ་སོ་གོང་ས་གཅིག་གྱུར་བ་ཡ་མ་འགྲོ་དེ་རྐྱེན་པས་ནི་སོ་སོ་ཐབས་ཚུལ་ཁ་ལ་བེད་སྤྱོད་བཏང་མཁན་ཅིག་རྒྱུ་མཚན་དེང་སང་ང་ཚོར་རང་དབང་ལུང་པ་སླེབས་ཡོད་རེད་ང་ཚོ་ཕྱི་ནང་མ་གཏོགས་ད་ནི་ཁོང་ཚོ་དང་ང་ཚོ་ལ་བལྟས་ན་ནང་ཁུལ་ལ་འགྲིག་གི་མི་འདུག་སོ་སོ་ཡིན་པས་ནི་དེ་ནས་ཡང་ཌི་སི་ལ་ལས་འགུལ་བྱེད་ནས་ཡོང་མཁན་ཕར་གྱི་འགྲོ་མཁན་ཡིན་ནས་མཉམ་འབྲེལ་རྒྱལ་ཚོགས་མདུན་ན་ན་ནིང་དུས་གཅིག་ལ་ང་ཚོ་རྒྱལ་ཡོངས་རང་བཙན་ལྷན་ཚོགས་ཀྱི་ཟླ་བ་གཅིག་རིང་ཁག་ལ་ནི་ང་ཚོ་མཉམ་འབྲེལ་རྒྱལ་ཚོགས་ནང་ལོགས་ལ་ནི་དུས་ངན་གྱི་གོ་སྐབས་བོར་འདུག་ལ་ནི། ཤུལ་འགྲམ་དུ་དགུན་ཁ་དུས་ཚོད་རེ་ཟུང་ཟླ་བ་གཅིག་ཕྱིན་སོང་ཙང་དེ་འདྲའི་ཚང་མ་ས་དུས་ལས་སླ་བོ་འགྲོ་ཡོད་རེད་ལས་འགུལ་དེ་གའི་ཉིན་ནི་སྐད་འབོད་རྒྱབ་ན་བེད་སྤྱོད་ག་རེ་ལ་ཉན་ཡོད་རེད།
ཡིན་པས་ནི། སྐབས་དེ་དུས་རྒྱ་མི་གཞུང་ཚབ་ཡང་ང་ཚོ་ཡ་མེད་བཏང་རྒྱུ་ཡིན་ནའི་འདྲ་མཉམ་འབྲེལ་རྒྱལ་ཚོགས་ཡིན།

ཕྱི་ཕུ་གུ་མེད་ལབ་ནས་དཔེ་མཚོན་ཡག་པོ་བྱེད་དགའ་ལ་ན་ང་ཕུ་གུ་ལོ་གཉིས་ཟིན་ཡོད་མ་རེད་ང་རང་བུད་མེད་ལྷན་ཚོགས་ད་ལྟ་ཚོགས་གཙོ་ལེན་དུས་ཙམ་པ།
ལགས་སོ། བུད་མེད་ལྷན་ཚོགས་ལ་འོས་འདེམས་བྱས་ཏེ་ང་ཕུ་གུ་ལོ་གཉིས་མེད་ད་ལྟ་སྤྱི་ཟླ་བཅུ་གཅིག་ཏ་རིག་བཅོ་བརྒྱད་ལ་ང་ཕུ་གུ་ལོ་གཉིས་ཆགས་ཡོད། ལགས་སོ།
སྐབས་དེ་དུས་ངེད་ཀྱི་བཟའ་ཟླ་ཡང་འདི་པར་མེད་རྒྱ་གར་ལ་ཡོད།
ལགས་སོ། དེ་འདྲ་ཡིན་པ་ཡིན་ནའང་དངོས་གནས་སོ་སོ་ནང་མི་སྤུན་ཀྱག་ཡི་ད་ཆོས་ཡོད་མ་རེད་རྙོག་དྲ་ནས་ཡོད་རེད་ལབ་ཡག་འདུག་སྟེ། ང་རང་ཆོད་སེམས་བརྟན་པོ་ག་རེ་ཡོད་ཟེར་ན། གཡས་གཡོན། གཅིག་ལ་ངས

སྐྱ་བོ་འདིར་འབུད་བྱེད་ཀྱི་བུད་མེད་ཚང་མ་ལ་སོ་སོ་འགན་ཡོད་རེད། ཞུ་དགོས་རེད་སོང་ཙང་དེ་འདྲའི་ཆེད་ཀྱི་སོ་སོ་དཀའ་ལས་ཟུར་ལ་བཞག་པ་ཐོག་ནས་སྐབས་བསྟུན་ལ་ང་ཚོ་ཁྲང་ཡན་ག་རེ་ཡིན་པ་ཡིན་ནའང་འགྲིག་འགྲོ་གི་རེད་དེ་མིན་བསམ་བྱས་སོ་སོ་ལ་དངོས་གནས་ཀྱི་ངེད་ཀྱིས་ད་ང་རང་སེམས་ཤུགས་འཕར་ཡག་དང་གཅིག་བྱེད་དགོས་རེད་བསམ་ནས་བོད་ནང་གི་བུད་མེད་ཀྱི་བློས་བཏང་དེ་གའི་ལ་བལྟས་བྱས་དངོས་གནས་ང་རང་སེམས་ཤུགས་ཆག་གི་མི་འདུག་མུ་མཐུད་ནས་ང་ད་ལྟ་བར་དུ་ལོ་བརྒྱད་དགུ་འགྲོ་སོང་སྤྱི་པའི་ལས་ཀ་བྱེད་ནས།

ལྟ་བུད་མེད་ལྷན་ཚོགས་ཀྱི་ཕྱག་ལས་གནང་ཕྱོགས་དང་དེ་ནས་དེ་ཚོ་དང་འབྲེལ་བའི་སྐོར་ལ་མུ་མཐུད་བྱས་བཀའ་འདྲི་ཞུ་གི་ཡིན། གསན་མཁན་རྣམ་པ་ཚོས་ང་ཚོའི་ལས་རིམ་འདི་མུ་མཐུད་བྱས་གསན་རོགས་གནང་ཞེས་ཞུ་ཡས་ཡིན། ལགས་སོ་གྲོགས་ལམ་ལགས་ད་དངོས་གནས་ཁོ་རང་ཁྱེད་རྣམ་ཚོ་ད་ལྟ་རྒྱུན་ལས་གསར་པ་དེ་ཚོ་དངོས་གནས་སྐབས་བཅོ་བརྒྱད་པའི་ད་ནིའུ་ཡོག་དང་ནིའུ་ཇེར་སི་ས་གནས་བུད་མེད་ལྷན་ཚོགས་ཀྱི་རྒྱུན་ལས་ཚང་མ་ཁྱེད་རང་དང་འདྲ་བོ་རྐྱང་ག་ཡིན་ས་རེད་དངོས་གནས་ཚང་མ་ལ་སེམས་ཤུགས་དཔེ་མ་སྲིད་ཡག་པོ་ད་འཇོན་ནུས་མེད་པ་ཟེར་ནས་མ་རེད་ད་སྔོན་མ་པ་ཚོ་དེ་འདྲ་གནང་ཡོད་ནའང་ད་ད་པེ་ད་ནི་ཆིག་སྒྲིལ་སྒོ་ནས་གོམ་པ་མདུན་སྤོས་གནང་གི་ཟེར་ནས་དེ་ཚོ་ད་དངོས་གནས་ཁོ་རང་གྲོས་ཆོད་བཞག་ད་ལྟ་དེའི་ཐོག་ལ་གོམ་བགྲོད་གནང་ཡ་དེ་ཚོ་དཔེ་གལ་ཆེན་པོ་རེད་བ་དཔེ་དེ་ཚོ་དངོས་གནས་ང་བོད་མི་ད་ང་ཚོ་སྤྱི་བོ་རྣམས་དེ་ཚང་མ་ཡིས་དངོས་གནས་དེ་བ་ལས་མི་མང་པོ་ཅིག་གི་དེ་འདྲ་ཟེར་དངོས་གནས་སོང་ད་དཔེ་ཡག་པོ་བྱུང་བ་རེད་ཟེར་ནས་བསྔགས་བརྗོད་ཞུ་མཁན་མང་པོ་འདུག་དེ་ག་ནང་བཞིན་ད་མི་ཁྱེད་རྣམས་ཚོ་ལ་ཅ་དངོས་ཐོག་ནས་རྒྱབ་སྐྱོར་ཞུ་མ་ཐུབ་ནའང་ད་ག་རེ་བའི Moral Support དེ་ཚོ་ད་ཡོད་ཡོད་རེད་བ།
ལགས་སོ་ད། ལགས་འོང་བྱས་ཙང་ད། ཡང་ད་ད་ཁྱེད་རང་གྲོགས་ལམ་ལགས་ཁྱེད་རང་འདི་གསུངས་སོང་ང་ད་རེས་དེ་ད་བུད་མེད་ལྷན་ཚོགས་དེ་སྔོན་མ་ནས་ད་ད་ད་པོ་ཏོ་པེད་ཁོ་ར། བོད་དོན་ཐོག་ད་དེ་བ་ལས་འགུལ་ག་བ་གྲོས་གཅིག་ནས་དེ་འདྲའི་མཉམ་ཞུགས་གནང་ཡིན་བོད་དོན་གྱི་ད་དེ་འདྲའི་ཕྱག་ལས་མང་པོ་གནང་ཡིན་གསུངས་སོང་ང་དེ་ཚོའི་བརྒྱུད་རིམ་དེ་ཚོ་སྐོར་ལ་མདོར་བསྡུས་གཅིག་གསུང་རོགས་གནང་ད་ཞུ་ཡིན་པས། ལགས་སོ་ལགས། ད་ད་ད་དེ།

ང་ཚོ་འཐབ་རྩོད་པ་དེ་གའི་ལས་འགུལ་མཉམ་པོ་སྤེལ་གྱི་ཡོད་རེད། དེ་འདྲ་ཡིན་དུས་ཙམ་པ་གང་ལྟར་བོད་ནང་ལ་ག་འདྲ་ཞིག་བྱུང་བ་ཡིན་དེ་ནི་ང་ཚོ་དེ་ང་ཚོ་གི་དངོས་གནས་ལབ་ཀྱི་འདུག་བ་བོད་ནང་གི་གང་བྱུང་བ་དེ་རྒྱལ་སྤྱིའི་སྒང་ལ་འཁྱེར་ཡ་དེ་ང་ཚོའི་འགན་ཡིན་དུས་ཙམ་པ་ང་ཚོས་གི་ག་འདྲ་བོ་དུ་ལས་འགུལ་ཅིག་བྱས་ཡོད་མ་རེད།
ལགས་སོ། ང་ཚོས་ངའི་དམིགས་ཡུལ་ད་རེས་ན་ང་ཚོ་རྩ་སྟངས་དང་སྤྱི་ད་འཐབ་རྩོད་ག་ལ་བྱུང་ན་འཐབ་རྩོད་གི་ཚོགས་པ་གཅིག་ནས་ཡང་ལས་འགུལ་སྤེལ་ན། དེ་ཡག་ག་མཐོང་གི་འདུག་ང་ཚོ་ད་ཞུ་གཏུག་རྒྱག་ཡག་ད་ཅིག་ཚང་མ་མི་མང་སྐོང་ཡག་ད་ཚང་མ་གང་ལྟར་ང་ཚོ་ཡིན་པ་ཡིན་ནའི་ད་ང་ཚོ་ཐབས་སྐྱོ་བ་ཅིག་ལ་བཙན་བྱོལ་ནང་ལ་ཡིན་པ་ཡིན་ནའི་ད་ཨ་རི་ནིའུ་ཡོག་རྒྱལ་སའི་ནང་ལ་ཡིན་པ་ཡིན་ནའི་ད་དངོས་གནས་སྐད་འབོད་ངོ་རྒོལ་ལ་ང་ཚོ་གསུམ་བཅུ་དུས་དྲན་ད་གསུམ་བཅུ་དུས་དྲན་རང་ལ་སྒུག་ནས་བསྡད་ཀྱི་འདུག་བ། ལགས་རེད། ངའི་བསམ་པ་གསུམ་བཅུ་དུས་དྲན་འདི་དཔེ་ལ་དངོས་གནས་ང་ཚོ་ལ་བོད་མི་ཁྲི་ཕྲག་འབུམ་ཕྲག་གྲོངས་ཡོད་རེད་དངོས་གནས་ཚོད་རེད་སེམས་ལ་ཚོར་བ་ཆེན་པོ་ཡོད་རེད། ཡིན་པ་ཡིན་ནའི་ད་ལྟའི་དུས་ཚོད་ཡིན་པ་ཡིན་ནའི། བོད་ནང་ལ་གཅིག་བྱུང་ན་ང་ཚོ་ཚང་མས་འགན་ལེན་བསམ་གྱི་འདུག་ང་ཚོ་གསུམ་བཅུ་དུས་དྲན་གཅིག་པུ་ལ་སྒུག་དགོས་ཡ་ཡོད་མ་རེད་བ། གསུམ་བ་ནི་བློ་ཕམ་ཆེ་ཤོས་གཅིག། གསུམ་བཅུ་དུས་དྲན་ལ་འགྲོ་ཡ་དེ་ང་ཚོ་བོད་མིའི་ལས་འགན་ཡིན་པ་བྱས་གཞན་པ་གྱི་ལས་འགུལ་ག་རེ་ཡིན་པ་ཡིན་ནའི་ང་ཚོ་དཔེ་ཉུང་ཉུང་རེད།
དངོས་གནས་ད་འགའ་དེ་ཡ་རེད་ལྔ་བཅུ་བཅོ་ལྔ་ཉི་ཤུ་ཉི་ཤུ་རྩ་ལྔ་ཧ་ལས་ན་ལྔ་བཅུ་སླེབས་རེད་ད་ལས་འགུལ་ཚོགས་པ་མང་པོ་ཅིག་མཉམ་པོ་སྤེལ་བ་ཡིན་ན།
ལགས་སོ། དེ་འདྲ་ཡིན་དུས་ཙམ་པ་ང་ཚོ་གཙོ་བོ་ནི་སོ་སོ་གི་དེ་དཔེ་གལ་ཆེན་པོ་མཐོང་བྱས་ད་ལྟ་དེ་ལ་དེ། ལས་འགུལ། ཆབ་སྲིད་ཀྱི་ལས་འགུལ། དཔེར་ཆ་བཞག་ན་ང་ད་ལྟ་བྱས་ཙང་ང་སྒེར་གྱི་ང་རའི་ལྟ་བ་རང་བཙན་གཙང་མ་གཙང་རྐྱང་ཡིན།
ལགས་སོ།
འདི་རང་བཙན་གཙང་མ་དེ་བོད་ནང་གི་བློས་བཏང་བོད་ནང་གི་དངོས་དེ་སུ་དོ་ཡིན་ནའི་ད་ནི་ངའི་ཨ་མ་གཅིག་ཨ་ཅག་ཨ་ནི་ཡིན། ལགས་སོ། ང་ཚོ་ཨ་ནི་དེ་དུས་ཙམ་པ་ག་དུས་ཡིན་ནའི་ཨ་ནི་ཆེ་ལོག་རེད་གྲ་ཆེ་ལོག་རེད། ལགས། དེ་ཡི་ནམ་ས་དེ་དངོས་གནས་ཧོར་ཆོས་ཀྱི་ནམ་ས་དེ་ཆོས་དུས་ཙམ་པ་བོད་ནང་རེད་ག་དུས་ཡིན་ནའི་ངའི་ཨ་མ་འདྲ་བོ་ཡིན་པ་ཡིན་ནའི་ང་ཚོ་ཕྲུ་གུ་གསུམ་སྐྱེས་ཆོག་དུས་ཙམ་པ་ང་བཞི་པ་སྐྱེས་རེད། ལགས་སོ། ང་བཞི་པ་སྐྱེས་དུས་ཙམ་པ་ཕར་ལོགས་ལ་ཁྲིད། ཨོ། ཅིན་ཧང་སན་མང་པོ་འདུས་ཡོད་རེད། ཚེ་འདི་བས་མ་ཟད་ངའི་ཨ་མའི་གི་བུ་སྣོད་ནང་ལོགས་ལ་ལྕགས་བླུགས་ཡོད་རེད། འོ་ཙི་ལགས་སོ། རེད་བ། རེད་རེད་ད་ཁྱོད་ཚོ། ང་ཐོག་མར་ང་ནང་བཞིན་གྱི་ག་ཚོད་བྱུང་ཡོད་རེད། ལགས་རེད་བ། ང། ང་ཚོ། དཀའ་ངལ་དེ་ད་ལྟ་འགྲོ་བའི་ནས་ང། སུ་ནང་མི་མཉམ་པོ་ཁ་ཐུག་གི་འབྲེལ་བ་བྱེད་ཆོག་གི་མེད། ལགས་སོ། མི་བརྒྱུད་ནས་འབྲེལ་བ་བྱེད་ན་མ་གཏོགས་དེ་འདྲ་གི་དངོས་གནས་རབ་དང་རིམ་པ་སོ་སོ་དཀའ་ངལ་ཡོད་ང་གཅིག་པོ་མ་རེད། ཁ་བཙུམ་ནས་བསྡད་མཁན། དངོས་གནས་གུང་བྲན་ཏང་ལ་མཛུབ་མོ་བཙུགས་ནས། དངོས་གནས་དགྲ་འཛིན་ནས་ངོ་རྒོལ་བྱེད་མཁན། ད་ལྟ་མང་པོ་ཞིག་སོ་སོའི་ཕ་མ་སྤུན་ཉེ་མཉམ་པོ་སྐད་ཆ་བཤད་ཆོག་གི་ཡོད་མ་རེད།
ཤི་ན་ཤེས་ཐུབ་ཀྱི་ཡོད་མ་རེད། འབྲེལ་བ་བྱེད་ཐུབ་ཀྱི་ཡོད་མ་རེད། ད་ལྟ་དེ་འདྲའི་ང་ཚོ་མི་ཚང་མ་གིས་ཅིག་མི་མང་ཚང་མ་མཁྱེན་དཔེ་གལ་ཆེན་པོ་མཐོང་གི་འདུག་ར།
ལགས་རེད། སུ་སུ་འདྲ་ཡིན་ནའི་ཕར་ཚུར་ལས་འགུལ་བྱས་ཏེ་མིར་གཅིག་མི་ཞིག་མེད།

བོད་ཀྱི་འཐབ་རྩོད་ངོ་མ་ཅིག་ལ་ལས་ཀ་བྱེད་ཉེན་ཅིག་ཡིན་པས་ན། ང་ཚོ་ཡིན་ནའི། རྒྱབ་སྐྱོར་བྱེད་ནས་ཚོགས་པ་སྙོམས་པོ། ག་བ་ཡིན་ནའི་བྱེད་ཀྱི་འདུག་བ། དེ་དང་གཅིག་ང་ཚོ་ཡིན་ནའི་དག་རང་ལ་འགན་ཁུར་བ། སྨོས་ཅི་ན་བུད་མེད་ཀྱི་ལམ་ལུགས་ནང་ལ། དག་རང་ཡོད་ར། ང་ཚོས་ཀྱི་བདེན་མཐའ་སེལ་ཡ་ཡིན་ལ་འོ་ར། བུད་མེད་ཚོགས་པ་དེ་གཙོ་བའི་དེ་ག་ཅིག་བཙུགས་རེད།

ལ་ཐབས་ཤེས་བྱེད་ཀྱི་ཡིན་ལ་ངེད་རང་ཡིན། དེ་འདྲ་འགྲོ་བྱིན། འཐབ་རྩོད། སོ་སོའི་འཐབ་རྩོད་ལས་འགུལ་ལ་འཛུལ་དགོས་ཡ་འདི་ཡིན། གསུམ་དྭངས་སྣང་ཆེན་གྱི་ད་ལྟ། ང་རང་ཚོ་རབ་འདས། བོད་མི་རྣལ་འབྱོར་གང་ལས་འགུལ་བསམ་པ། ང་ཚོ་ཚང་མ་གི། སོ་སོ་གི་དགྲ་ངོ་ཤེས་ཡ། ལས་འགུལ་ག་རེ་སྤེལ་ནས་ཆོག་ཕར་བལྟས་ནས་དངོས་གནས་ལས་འགུལ་བྱེད་ཡ། དེ་ག་ཚང་མ་གལ་གནད་ཆེན་པོ་མཐོང་གི་ཡོད། ལ་རེ་བ། དེ་འདྲའི་ཅིག་ལ་ང་ཚོ་གི། ཤུགས་རྒྱག་གི་ཡིན། འདི་ཞུ་ཡ་ཡིན། བློ་ལ་ཟུར་དུ་བྱེད་ན། ཡང་དེང་སང་རྒྱ་ནག་གཞུང་ལ་ངོ་རྒོལ་སྐད་འབོད་བྱས་ན་ཕན་ཐོགས་ཏོག་ཙམ་ཡོད་མ་རེད་ག་རེ་ཟེར་ན་ཨ་ནི། རྒྱ་ནག་འདི་ཞེ་པོ་ཅིག་སྟོབས་ཆེན་པོ་ཆགས་ཡོད་རེད་ཨ་མི་རི་ཀ་དང་འགྲན་རྩོད་བྱེད་ཐུབ་ཀྱི་རེད་འདྲ་པོ་ཟེར་ཉེན། བོད་མི་རེ་ཟུང་འདྲ་བྱེད་འདུག་ཨ། ཁོ་རང་ཚོའི་མ་འཇིམ་བྱས་ཨ་ནི་འགྲོ་ཉེན་དེ་ཚོ་ཡི་དུས་སུ་བཀག་འགོག་བྱེད་ཡ་གི་ཐབས་ཤེས་འདྲ་པོ་ཞིག་འདུག་ཨ། བྱས་ཙང་ཁོང་ཚོ་ལ་ཨ་ནི། ཨ་མི་རི་ཀའི་གྲོང་ཁྱེར་ནིའུ་ཡོག་དང་ནིའུ་ཇར་སིའི་ས་ནས་བོད་ཀྱི་བུད་མེད་ལྷན་ཚོགས་ཀྱི་ཚོགས་གཙོ།

འདི་རེད། གཉིས་པ་དེ་ལ། མི། ངོ་མ་བྱས་ན། ནེའུ་ཡོག་ཆུ་འགོ་ཚུད་ནས་ང་ཚོ་སྟོང་ཕྲག་ག་ཚོད་བཅོ་ལྔ་རེ་ཅིག་ཡོད་རེད་ལགས་འོ་མ་རེད། ལོངས། རེད་བ། བཅུ་རྩ།
ཡིན། ནའི།
རེད་ས་ཆ་གར་སླེབས་དུས་མི་བཅོ་ལྔ་ཉི་ཤུ་སུམ་ཅུ་སླེབས་རེད། ནོས། ཡིན། ནའི་ང་ཚོ་འཐབ་རྩོད་ལས་འགུལ་སྤེལ་མཁན་ཚང་མ་གིས་མི་མང་ལོས་ལ་བལྟས་ནས་ང་ཚོ་ལས་འགུལ་རྩ་བ་ཉིད་ནས་སྤེལ་གྱི་ཡོད་མ་རེད། རྒྱུ་མཚན་ག་རེ་ཟེར་ན་ང་ཚོ་མི་གཅིག་གིས་ལས་འགུལ་སྤེལ་གྱི་ཡོད་ནའི། འདི་གིས་གང་ལྟར།

ཆུའི་རྩ། ལངས་ཕྱོགས་སུ་ཡིན་ནའི་ག་རེ་ལེན་ནས་འགྲིག་གི་འོར་ད་ང་དགའ་པོ་ཅེས་མེད་ང་རང་འདི་རང་བཙན་རྐྱང་ཡིན་རྒྱུ་མཚན་གོང་ལ་ཞུས་པ་ཡིན་ཡིན་མིན་ནི་དབུ་མའི་ལམ་ནས་སུ་ཐེག་རྒྱུ་ཡོད་གུས་ཞབས་ཡོད། ཆུའི་རྩ། ཡིན་ནའི། ལངས་ཕྱོགས་ག་རེ་ཡིན་པ་ཡིན་ནའི་དགྲ་ངོས་འཛིན་པའི་ཐོག་ནས། ནང་ཁུལ་མ་རྒྱབ་བྱས་དངོས་གནས་ག་བ་ཞུ་གཏུག་རྒྱག་དགོས་འདུག་དེ་ལ་རྒྱབ་བྱས། ང་ཚོ་བོད་ནང་གི་དཀའ་ངལ་དེ་ང་ཚོ་རྒྱལ་སྤྱིའི་སྒང་ལ་འཁྱེར་ཐུབ་པ་བྱས།

འཛམ་བུ་གླིང་གང་འདྲ་ཡིན་ཁོ་ཚོ་ད་འགྲིག་ཤག་བསམ་གྱི་རོ། ན་རེད། དེ་ལྟར་དེ་འདྲའི་ཅིག་གིས་ང་ཚོ་རྩ་བ་ཉིད་ནས་འགྲིག་ཡ་ཡོད་མ་རེད་དངོས་གནས་ཚུལ་ད་གར་ང་རང་གི་ང་རང་བསམ་བྱ་དམ་བཅའ་བོ་དོ་བོད་ཀྱི་འཐབ་རྩོད་ལ་སོ་སོ་ལས་འགུལ་སྤེལ་རྒྱུ་སོ་སོ་སྒེར་ངོས་ནས་ཡིན་ནའི་དངོས་གནས་སང་ཉིན་ཤི་ནའི་འགྱོད་པ་སྤུ་ཙམ་མེད་སོ་སོ་གི་ང་དམ་གང་གིས་ལབ་པ་ནང་བཞིན་དངོས་གནས་ཨ་རི་ལ་དང་པོ་སླེབས་ཡ་དེ་ང་རང་ཕ་མ་ཐུག་ཡ་ཆེད་དུ་སླེབས་པ་ཡིན་ཕ་མ་མཉམ་པོ་སྐད་ཆ་བཤད་ཡ་མེད་མཁན་ཆགས་སོང་ཡིན་ནའི་འགྱོད་པ་མེད།

ཡང་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་བཀའ་སློབ་ལམ་སྟོན་ཕེབས་པ་གཞིར་བཟུང། སྐབས་དེ་བོད་ཀྱི་སྐུ་སྐྱེས་པ་རྣམས་ཀྱིས་ཐུགས་ཁུར་ཆེ་བཞེས་གནང་རྗེས་བོད་ཀྱི་བུད་མེད་ལྷན་ཚོགས་བཙན་བྱོལ་ནང་བསྐྱར་གསོ་གནང་བ་ནས་བཟུང་ཨ་ནེ་བོད་ཀྱི་བུད་མེད་ལྷན་ཚོགས་ཀྱི་ཚོགས་གཙོ་དང་པོ་ལྷ་སྐུ་རིན་ཆེན་མཁའ་འགྲོ་མཆོག་དབུས་པས། རྒྱུན་ལས་པ་རྣམས་དང་ཨ་ནེ་ས་གནས་བུད་མེད་ལྷན་ཚོགས་རྣམ་པས་འབད་བརྩོན་ཆེན་པོ་གནང་བར་བརྟེན་ནས་ད་ཆ་བོད་ཀྱི་བུད་མེད་ལྷན་ཚོགས་ཞུ་དུས་རྩ་ནས་ཨ་ནེ་ལྷན་ཚོགས། འདྲ་འདྲའི་ནང་ནས་མི་འདྲ་བ་ཁྱད་དུ་འཕགས་པ་ཅིག་ཆགས་ཡོད་པ་མ་ཟད། ད་ཆ་བཙུན་མ་རྣམས་ལས་ཨ་ནེ་དགེ་བཤེས་མའི་ཕྱག་འཁྱེར་ཐོབ་ཡ་གྱི་གྲུབ་འབྲས་གཟེངས་སུ་ཐོན་པ་དེ་དག་ལ་བརྟེན་བྱས་ཨ་ནེ་ཁྱེད་རང་ལ་དངོས་གནས་བློ་སྟོབས་སྡིག་གུ་ཚུལ། ད་ད་ལྟའི་བློ་སྟོབས་ཟེར་ན་ད་ད་བུད་མེད་ལྷན་ཚོགས་ད་ས་གནས་ཆེན་པོ་ཅིག་གི། ད་དབུ་ཁྲིད་གནང་ཡ་འདྲ་ཞུ་བ་ད་ཚོགས་གཙོ་ཟེར་ན། ཕྱག་ལས་ཚང་མ་མགོ་ཁྲིད་ཡ་ཅིག་རེད་བ། དབུ་ཁྲིད་གནང་ཡ་ཅིག་རེད་ད་དེ་ཚོའི་སྐོར་ལ་ཡང་དགོངས་པ་ག་འདྲ་འདྲ་ཅིག་བཞེས་ཀྱི་ཡོད་ན་ཟེར་ཡང་དེ་ནས་ཀྱི། སེམས་འགུལ་འདྲ་བོ་ཅིག་ཞེ་ས་མ་ཞུས་ན། Encouragement ཟེར་ཡ་འདྲ་འདུག་ཨ་དབྱིན་ཇི་ཐོག་ལ་ཞུས་པ་ཡིན་ན་དེ་འདྲས་ག་འདྲས་ཐེབས་ཡོད་ན་ག་འདྲ་ཞིག་ཡིན་པས། ལགས་སོ། ད་ཁོ་ན་དངོས་གནས་དངོས་ཡོད་གནས་ཚུལ་རེད་ད་ཉི་མ།

སོ་སོ་གོ་ཐོབ་དེ། དེ་ནི་གོ་ཐོབ་དེ་རག་པས་ཟིན་པ་སོ་སོ་ཡིན་ནའི་ཡག་པོ་བྱས་པ་ན་སང་ཉིན་ཁྱེད་རང་རྗེས་ལ་ཆུ་དོན་སྙན་ཡོད་རེད་དྲང་པོ་བཤད་ན། ཨེ་རེད་པ། རེད་བ། ང་ཚོ་ནིའུ་ཡོག་ལ་ང་རང་འདྲ་བོ་ཡིན་ནའི་ཟིན་ན་གོ་ཐོབ་ཅི་བ་ལས་ཀ་བྱེད་ནི་སྤོབས་པ་ཆེ་ཤོས་ག་རེ་ཡོད་ཟེར་ན། གཅིག། ང་ཚོ་སྡིངས་ཆ་ག་ནས་ལངས་ནས་གུང་ནས་རྐུབ་བཀྱག་ག་ལ་བསྡད་ནས་ལས་ཀ་བྱེད་དུས་སོང་བ། གཞོན་སྐྱེས་མང་པོ་ཅིག་ལངས་ནས་ཨ་ཅག་འགྲོ་བ་ང་ཁ་ཚིག་ཕི་ཁེ་མཐོང་སོང།

ང་ཉམས་མྱོང་གིས་ཚང་མ་འདྲིས་མ་འགྲོ་ཡའི་ཆེད་ཡོད་མ་རེད་བསམ་ནས་སོ་སོ་ཡིན་ནའི་དམ་བཅའ་འདྲ་བོ་ཡིན་ནའི་ནིའུ་ཡོག་དང་ནིའུ་ཇར་སེ་གི་སྤྱི་མོས་ཀྱི་ཚོགས་གཙོ་ཆེ་ལ་བདམས་པ་སོ་སོ་ལ་དངོས་གནས་སྟོབས་བཟང་པོ་ཡིན། ང་རང་ཉམས་མྱོང་དེ་ནས་ངེད་ཀྱི་བུད་མེད་དངོས་གནས་སྣེ་ཁྲིད་ནི་གང་ལྟར་དེ་ལས་སླ་བོ་ཅིག་མ་རེད་ང་ཚོ་དེ་ལ་དངོས་གནས་ནིའུ་ས་གནས་ནིའུ་ཡོག་དང་ནིའུ་ཇར་སེ་དེ་ས་གནས་གལ་ཆེན་པོ་ཆགས་བསྡད་རེད། ལགས་རེད། ཡིན་དུས་བསམ་པ་མ་འོངས་པ་དངོས་གནས་སྐབས་བཅོ་བརྒྱད་ཀྱི་རིགས་སུའང་བྱིས་སུའང

དངོས་གནས་གཡས་གཡོན་མེད་པ་དང་ནི་ང་ཚོ་བུད་མེད་ལྷན་ཚོགས་ནེའུ་ཡོག་དང་ནེའུ་ཇར་སིའི་བུད་མེད་ལྷན་ཚོགས་དེ་ཆོལ་གསུམ་དབྱེ་བ་མེད་པའི་ཐོག་ནས་ཡིན་བསམ་ཆེ་དངོས་གནས་རྒྱབ་སྐྱོར་གནང་རོགས་གནང་ཞུ་བས་ཡིན་ང་ཚོ་འདྲ་བོ་ཡིན་པ་ཡིན་ནའི་སྐབས་དང་དུས་ལ་ང་ཚོ་ལས་ཀ་ག་རེ་བྱས་པ་ཡིན་ནའི་དངོས་གནས་སྐབས་བཅོ་བརྒྱད་འདི་དཀའ་ངལ་མ་ཆེ་ན་མ་འོངས་པ་ཡག་པོ་ཆགས་ཀྱི་རེད་བསམ་པའི་ཐོག་ནས་ང་ཚོས་གང་ལྟར་ད་ཟླ་བ་གཅིག་དང་ལྷག་ཙམ་ལ་ག་རེ་བྱེད་བྱ་རྒྱུ་དེ་ད་ག་རང་ཡིན་མ་གཏོགས་སུ་གཅིག་ལ་དཀར་པོ་ནག་པོ། བཟོ་ཡའི་ཆེད་དུ་རྩ་བ་ཉིད་ནས་མེད་ཅེས་ཞུ་ཡ་ཡིན། མ་ནི་མི་མང་མང་པོ་གཅིག་གི་དངོས་གནས་མཁྱེན་གྱི་ཡོད་རེད་བསམ་གྱི་འདུག་ག་བྱེད་ཚོར་བ་རྣོན་པོ་ཡོད་རེད་ག་རེ་ཡིན་ནའི་སེམས་ནང་སླེབས་ནས་གང་ལྟར་མཐའ་མའི་ཐག་གཅོད་ལ་ང་ཚོ་བུད་མེད་ལྷན་ཚོགས་དེ་ལ་རྙོག་དྲ་བྱུང་པ་ཡིན་ནའི་འདྲ་ཚོགས་པ་ཆུང་ཚོགས་པ་གཅིག་ལ་རྙོག་དྲ་བྱུང་བ་ཡིན་ནའི་བོད་མི་དེ་ཁ་གཉིས་ལ་འཐོར་གྱི་ཡོད་པ་ང་ཚོ་མིག་མཐོང་ལག་ཟིན་རེད། དེ་འདྲ་སོང་ཙང་ཚང་མས་ཀྱི་ཕྱར་གྲུ་མཉམ་འདེགས་བྱས་རྗེས་དངོས་གནས་གང་ལྟར་སྐྱབས་མགོན་རིན་པོ་ཆེ་གིས་དམ་བཅའ་པོ་དང་ང་ཚོ་ལ

གསུངས་པའི་ཐོག་ནས་ཁོང་གི་ཐུགས་ཁར་དུ། དངོས་གནས་བོད་པ་བྱས་ནས་སེམས་པ་བཟང་པོ་བྱེད། གཅིག་ཕན་གཅིག་གྲོགས་བྱེད་མི་ལ། ཕན་མ་ཐོགས་ནའི་གནོད་མ་སྐྱེལ། འདི་གཉིས་ཀྱི་གཙོ་བོ་མཐོང་གི་འདུག་དེ་འདྲ་སོང་ཙང། ཁྱོད་ཀྱིས་ང་ཚོ། སྐབས་བཅོ་བརྒྱད་བུད་མེད་ལྷན་ཚོགས་ཀྱི་ངོས་ནས། དྲང་པོ་དྲང་གཞག་བདེན་པོ་བདེན་གཞག་དངོས་གནས། བུད་མེད་ལྷན། བུད་མེད་ཡོངས་རྫོགས་ལ། སྐྱིད་ན་མཉམ་སྐྱིད་དང་སྡུག་ན་མཉམ་སྡུག། དེ་འདྲས་ཀྱི་ཚོར་བ་ཤུགས་ཆེན་པོ་ཡོད། དེ་འདྲ་པོ་འདུག། ཡོངས་སེམས་པའི་རླུང་འཚུབ་དེ་བཟོ་ཚར་རེད། ཨང། ཚང་མ་མདུན་སྐྱོད་བྱེད་ཅེས་དངོས་གནས་དྲང་གནས་ཚང་མ་སེམས་ནང་བཞག་པའི་ཐོག་ནས་ཡག་པོ་གནང་རོགས་གནང། རྒྱུ་མཚན་གང་ཡིན་ཟེར་ན་མི་མང་གིས་ང་ཚོ། ང་ཚོ་གཅིག་སྤྱིར་བཏང་ཡིན་མིན་ནི་མི་མང་ལ་དམའ་ཁ་དེ་བདེ་བ་ཡིན་ན་ང་ཚོ་ཡར་མདུན་སྐྱོད་བྱས་དཔེ་དཀའ་ལས་ཁག་པོ་རེད། བྱས་ཙང། ང་ཚོ་གིས་བཅུ་དགུ་ལ་ག་ཚོད་ཡག་པོ་སྤྲད་འོ་བསམ་ག་དུས་ནས། བཅོ་བརྒྱད་ལ་ག་ཚོད་མི་མང་གིས་ཡག་པོ་བྱེད་པ་ཡིན་ན་དེ་གམ་ཚིག་བཅུ་དགུ་ལ་མི་མང་དེ་འགྲོ་གི་རེད། དེ་ཤེས་ནས་ཚ། སོང་ད་དངོས་གནས་ང་རང་ཚོ། མི་རེ་ངོ་རེ་ལ་འགན་ཡོད་རེད།

ལོ་སོ་གྲོགས་ལམ་ལ་ཨ་ནི། ང་ཚོའི་རེས་གཟའ་ཉི་མའི་གཏམ་གླེང་གི་ལེ་ཚན་འདིའི་ནང་ཕེབས་པར་ཡང་བསྐྱར་ཐུགས་རྗེ་གནང་ཞུ་ཡས་ཡིན་ལ། ཐུགས་རྗེ་གནང། ལོ་སོ་ད་ད་ད་རེས་གཟའ་ཉི་མའི་གཏམ་གླེང་གི་ལེ་ཚན་འདི་སྙན་སྒྲོན་ཞུ་རྒྱུའི་དུས་ཚོད་འདི་དེ་ག་རྫོགས་འགྲོ་འདུག་དེ་འདྲ་སོང་ཙང་ད་ལེ་ཚན་འདི་དེ་ག་མཚམས་འཇོག་ཞུ་གི་ཡིན། མི་རྣམ་པ་ཚོས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་ལས་རིམ་ཁག་རྒྱུན་དུ་གསན་བཞེས་གནང་པར་ཐུགས་རྗེ་ཆེ་ཞུ་ཡས་ཡིན།